ད་ཡང་དཔེར་ན་ཅིག་མི་ཚང་ཅིག་ལ་ཆ་བཞག་པ་ཡིན་ན། སྤུ་གུ་མེད་ན་མེད་པའི་སྡུག་བསྔལ། ད་སྤུ་གུ་སྐྱེ་གི་མི་འདུག་ཟེར་ནས་ངམ་ར་ཞེ་པོ་བྱེད་དགོས་འདུག་བ། ཡོད་ན་ཡོད་པའི་སྡུག་བསྔལ། ད་སྤུ་གུ་སྐྱེ་དགུ་ག་གོ་ཡོད་ཟེར་ནས་ཡང་སེམས་ཁྲལ་ཞེ་པོ་བྱེད་དགོས་འདུག་བ། སྐྱེ་དགུ་ག་ག་ཕྱིན་པ་ཡིན་ནའི་ཡང་སྡིག་པ་མེད་འགྲོ་བསམ་པའི་ཟོར་རོ། སྐྱེ་དགུ་མ་ག་ནས་པའི་འཕགས་པའི་ཕག་ཕྲུག་ཁྲིད་ཡོང་ན་ཞིག་ཡོང་འདུག་ཟེར་ན་ཡང་གོ་ཡི་ག་ངེས་རབ་ཅིག་ཁྲལ་བྱེད། ཟ་ག་ད་ཡོད་ན་ཡོད་པའི་སྡུག་བསྔལ་མེད་ན་མེད་པའི་སྡུག་བསྔལ། གཏམ་སྙན་གྲགས་ཡོད་ན་ཡོད་པའི་སྡུག་བསྔལ་མེད་ན་མེད་པའི་སྡུག་བསྔལ། གཉེན་ཉེ་དུ་ཡོད་ན་ཡོད་པའི་སྡུག་བསྔལ་མེད་ན་མེད་པའི་སྡུག་བསྔལ། ལི་ཞི་ཏུ་བ། ནང་བསམ་བློའི་ཐོག་ནས་ཅིག་བསམ་བློ་གཏོང་ཤེས་པ་ཅིག་མ་བྱུང་ན་ད་གང་ལྟར་ག་རེ་བྱས་ནས་མ་འགྲིག་པ་ཅིག་ད་ཡོང་བསྡད་ཡག་ཅིག་ཡོང་གི་ཡོད་རེད། ད་དེ་འདྲས་ཀྱི་བཀྲ་མི་ཤིས་པ་ཆུ་ཡི་གཉེར་མ་ནང་བཞིན་མི་འདོད་པ་རྫོགས་རྒྱུ་མེད་པ་ཞིག་ཡོང་བསྡད་ཡག་དེ། ད་ད་གར་བས་རང་བཞིན་པ་རང་བཞིན་ཁོ་རང་ད་གར་བྱས་བྱས་ད་དེ་བཅོས་སུ་མེད་པ་ཅིག་རེད་མ་རེད་ད་བསམ་བློ་བཏང་པ་ཡིན་ན། ད་ལྟ་སྡུག་བསྔལ་འདི་ཡོང་ས་དེ། རྩ་བ་རྩ་བ་སེམས་དུས་མ་དུས་ཀྱི་ཐོག་ནས་ད་ཡོང་གི་ཡོད་དེ། ཟེར་ཡག་འོ་བསམ་བློ་བཏང་ན་དེ་ག་རང་ར་འཕྲོད་ཡག་རེད།